འདི་ག་བལ་ཡུལ་གློ་སྒྲིག་ས་གནས་འགོ་འཛིན་ལས་ཁུངས་ཀྱི་ཁྱབ་ཁོངས་དཔལ་འབྱོར་གླིང་གཞིས་ཆགས་ཚུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཟླ་འདིའི་ཕྱི་ཚེས་བཅོ་ལྔ་ཉིན་ས་གནས་སུ་གཞུང་འབྲེལ་མཛད་སྒོ་འདུས་ཡོད་པ་དང། སྐབས་བསྟུན་གོང་ས་མཆོག་གི་བཀའ་ཡིག་ཕེབས་དོན་ནང་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་ཁྱེད་ཚོས་བློ་ངེས་ལྟར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་དམག་བཙན་འཛུལ་བས་བོད་ཁྱོན་ཡོངས་ལ་གནམ་ས་གཉིས་ནས་དྲག་གནོན་བྱས་པས། ཤིན་ཏུ་ཛ་དྲག་གི་གནས་སྟངས་འོག་ངོས་དང་བཀའ་ཤག་བཅས་པ། བོད་ཀྱི་བསྟན་སྲིད་མི་རིགས་ཀྱི་བདེན་དོན་རང་དབང་སླར་གསོ་གི་དམིགས་ཡུལ་ཆེན་པོ་སྙིང་ལ་བཅངས་ཏེ་འཕགས་ཡུལ་དུ་བཙན་བྱོལ་དུ་ཡོང་བ་དང། རྗེས་འབྲང་བོད་མི་ཁྲི་ཕྲག་མང་པོ་རིམ་འབྱོར་དེ་དག་ནས་ཀྱང་དམིགས་ཡུལ་གཅིག་གྱུར་སྤྱི་དོན་སྙིང་བཅངས་ལྷག་བསམ་སྙིང་སྟོབས་ཆེན་པོས་གང་ཡོང་བྱས་པ་ལྟར་ཁྱེད་རང་ཚོས་ཀྱང་བལ་ཡུལ་གློ་སྨོན་ཐང་དུ་གྲགས་པའི་འཇབ་དམག་གི་རྟེན་གཞི་བཙུགས་ཏེ་ལུས་སྲོག་བློས་གཏོང་སྒོས་མི་ལོ་བཅུ་བཞིའི་རིང་ཕ་རོལ་པོར་འཇབ་རྒོལ་ཐེངས་མང་བྱས་པའི་གནས་ཚུལ་ལོ་རྒྱུས་ཐོག་འཁོད་ཡོད་ལ། འོན་ཀྱང་འཚེ་བའི་ལས་འདི་གནས་སྐབས་རང་སྙིང་ནད་སོང་བ་ཙམ་ལས། མཐར་ཐུག་གི་རྒྱལ་ཁ་ལོན་དཀའ་བ་མཐོང་ཆོས་ལ་བརྟེན། ངོས་ནས་ཀྱང་དྲག་ཐབས་ཀྱི་ལས་འགུལ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་བྱས་པ། ཁྱེད་ཚོས་འཕྲལ་མར་དང་ལེན་གྱིས་སྤོག་ར་ཁུལ་དུ་གཞིས་ཆགས་ཀྱི་ངོ་བོར་གྱུར་ཏེ། འཚོ་རྟེན་ལག་ཤེས་བཟོ་གྲྭ་གསར་འཛུགས་བྱས་པར། ངོས་ནས་སྨོན་ལམ་དང་བཅས་དཔལ་འབྱོར་གླིང་ཞེས་མིང་བཏགས་པ་དེ་ནས་འགྱུར་བ་རིམ་སོང་གི་ལོ་རྒྱུས་ཞིབ་པ་བརྗོད་མ་དགོས་པ་བརྙན་སྟོན་ཐོག་འཁོད་ཡོད་ན།

ག་རེ་ཟེར་དགོས་རེད་ད། ལོ་ལྔ་བཅུ་འཁོར་བའི་གི་དུས་དྲན་དྲན་གསོ་ཅིག་དང། ཨ་ནི་ཆབས་ཅིག་ཏུ་ཨ་ནི། གནས་ཡུལ་རྒྱལ་ཁབ་ནང་ལ་ཡང་གང་ལྟར་མི་ལོ་ལྔ་བཅུ་ཐམ་པ་གནས་བའི་གི་ཨ་ནི་གང་དག་ཅིག། དཔང་རྟགས་ཟེར་ན་མི་འདུག་གང་ལྟར་དེ། དེའི་གི་ད་གང་ལྟར་ཅིག་གི་རྒྱབ་རྟེན་ཟེར་དགོས་རེད་པ་ཅིག་དང། དེ་འདྲའི་གི་དགག་བྱ་དགོས་པ་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་ནི་དུས་དེ། ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་ཡ་དེ་གོ་སྒྲིག་ཞུ་བ་ཅིག་ལ་ངོས་འཛིན་ཞུ་གི་ཡོད། ད་དེ་ལ་ཡང་ད། གལ་ཆེ་ཤོས་རེ་བ་འདི་ཨ་ནི་གཞིས་ཆགས་འདིའི་གི་ཁྱབ་ཁོངས་སུ་གཏོགས་པའི་གི་མི་མང་ཚོ་ཡིན་པ་ཡིན་ན་ཡང་ཨ་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་གང་ལྟར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་ལ་རྒྱ་གར་འཕགས་པའི་ཡུལ་ལ་ཡང་ཞབས་སོར་འཁོད་པ་ནས་བྱས་རྗེས་དེའི་རྗེས་སུ་འབྲངས་པའི་གི་བོད་མི་ཤ་སྟག་ཡིན་པ་གཅིག་དང་དེ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་འོག་ལ་ཤར་བསྐྱོད་འགྲོ་མཁན་གཅིག་དང་ཨ་ནི། ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་གི་སྤྱི་ཚོགས་ནང་ལ་ཡིན་ན་ཡང་གང་ལྟར་ཅིག། ལངས་ཕྱོགས་བརྟན་པོ་གི་ཐོག་ནས་ཨ་ནེ་བཀའ་གསུང་ཅི་སྒྲུབ་ཞུ་མཁན་གྱི་དུར་སེལ་གཞིས་ཆགས་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་ངོས་འཛིན་ཞུ་གི་ཡོད། ལྷག་པར་དུ་ད་དེ་རིང་འདིར་མཛད་སྒོ་གི་ཐོག་ལ་ཡང་ཨ་ནེ་ག་རེ་ཟེར་དགོས་རེད་བརྙན་འཕྲིན་གྱི་ལམ་ནས་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་དང་ཨ་ནེ་དཔལ་ལྡན་སྲིད་སྐྱོང་མཆོག་གཉིས་ཀྱིས་ཨ་ནེ་འཚམས་འདྲི་གི་བཀའ་སློབ་ལམ་སྟོན་བླང་དོར་ལམ་འབྲས་དེ་འདྲའི་འདུག་སེ་ནི་བས་སོང་སྟེ། ཨ་ནི། བརྙན་འཕྲིན་གྱི་ལམ་ནས་མི་མང་ཚང་མའི་གི་འདུག་སེ་ནི་ད་གང་དག་ཅིག། བཀའ་སློབ་ལམ་སྟོན་དེ་ཚོ། སོ་སོའི་གི་ལྟ་ཡག་དང་ཉན་ཡག་བྱུང་བ་སོང་ཙང་འདི་དངོས་གནས་དྲང་ནས། མི་མང་ཚོ་གི་སེམས་རྒྱུད་གི་བག་ཆགས་ལ་ཡང་ཞེ་དྲག་ཕན་པོ་ཡོང་གི་རེད་བསམ་པ་རང་སོ་སོའི་ནང་ཚོར་བ་ནང་ལ་བྱུང་སོང། ཀ། གཙོ་ཆེ་ཤོས་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་གསུང་འཕྲིན་ཅིག་ཕེབས་བཞག། དེ་རིང་གི་མཛད་སྒོའི་ཐོག་ལ་ཡང་དངོས་གནས་དྲང་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི། བཀའ་ཡིག་ཕེབས་པ་དེ། འདུག་སེ་དབེན་གནས་གྲོལ་ནས་མི་མང་ཚང་མས་ཀྱིས། ནི། མ་གོ་མ་བདེ་བའི་དོགས་ནས། འདུག་སེ་འགྲོ་བྱང་ཞུ་ཡག་གི་བདུན་རེ། གོ་སྐབས་བྱུང་སོང་དེ་སོང་ཙང་ད། དེ་རིང་གང་དག་ཀྱང། མཛད་སྒོ་དེ་དཔེ་མི་སྲིད་གྲ་སྒྲིག་པོ་དང་ཡག་པོ་དང་ལྷག་པར་དུ་ནི། རྒན་གཞོན་བར་གསུམ་ཐམས་ཅད་ཀྱིས་ནི། རིག་གཞུང་འཁྲབ་སྟོན་དེ་ཚོ་གཞས་སྣ་ག་འདྲ་བོ་ཡིན་པ་ཡིན་ན་ནི་བོད་འདི་དངོས་གནས་དྲང་ནས་ཐུན་མོང་མ་ཡིན་པའི་རིག་གཞུང་དང། དེ་འབྲེལ་གྱི་འཁྲབ་སྟོན་མང་པོ་ཡང་གནང་སོང། དེ་དང་ཆབས་ཅིག་ཏུ་ནི། ད་དེ་རིང་འདིར་གལ་ཆེན་མི་སྣ་མང་པོ་ཞིག་འདུག་ཟེར་མཉམ་དུ་འཛོམས་པའི་ཐོག་ལ་ཡང་གང་དག་ཅིག་བོད་པ་བཙན་བྱོལ་བ་དེ་དངོས་གནས་དྲང་ནས་འདིར་གང་དག་འདས་པའི་གི་མི་ལོ་ལྔ་བཅུ་དྲུག་ཅུ་ནང་ལ་ཡང་གང་དག་ཅིག་མི་རབས་གོང་མ་ཚོ་གི་བྱས་རྗེས་དེ་ལ་ཡང་དངོས་གནས་དྲང་ནས་བཀའ་དྲིན་རྗེས་དྲན་དང་ཨ་ནི། དེ་ཡང་ཆབས་ཅིག་ཏུ་ཨ་ནི་མི་རབས་རྒན་པ་ཚོ་ལ་ཡང་ནི་དངོས་གནས་དྲང་ནས་ཐུགས་རྗེ་ལེགས་འབུལ་གྱི་ཕྱག་རྟགས་རེ་ད་ག་ནང་བཞིན། ཨ་ནི་ད་གང་དག་ཅིག་གཞིས་ཆགས་འདི་ལ་འབྲེལ་བ་ཡོད་པའི་གི་ཨ་ནི་གང་དག་རོགས་ཚོགས་ཁག་ལས་སྦྱིན་བདག་ཁག་གནང་བ་ཡིན་ན་ཐུགས་རྗེ་ལེགས་འབུལ་ཞུ་ཡ་ཨ་ད་དེ་འདྲའི་གི་ཨ་ལས་རིམ་དེ་འདྲའི་མང་པོ་ཅིག་སྤེལ་སོང་གང་དག་དཔེ་མི་སྲིད་ཡག་པོ་བྱུང་སོང་ཟེར་འོ་དེ་འདྲའི་ཅིག་ཞུ་ཡ་ཡིན།
ཁོང་གིས་གསུང་དོན་གཙོ་བོ་ནི་མི་ལོ་ལྔ་བཅུ་གི་དུས་དྲན་མཛད་སྒོ་གི་ཆེད། དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གི་སྲིད་སྐྱོང་དང་སྤྱི་འཐུས་ཚོགས་གཙོ་བཅས་ནས་ཀྱང་བརྙན་འཕྲིན་གྱི་ལམ་ནས་འཚམས་འདྲིའི་གསུང་བཤད་གནང་བ། དམིགས་བསལ་གོང་ས་མཆོག་གི་གསུང་འཕྲིན་གནང་བ། ད་དུང་དུས་དྲན་དང་འབྲེལ་བའི་མྱོང་ཚོར་གྱི་རྩོམ་ཡིག་དང་པར་རིས་ཅན་གྱི་དུས་དེབ་འགྲེམས་སྤེལ་དང། གླུ་གཞས་འཁྲབ་སྟོན་སོགས་གྲ་སྒྲིག་ལེགས་པོར་བྱས་ཡོད་པ་སོགས་གསུངས་སོང། གཞན་ཡང་ས་གནས་གཞིས་འགོ་བཀྲ་ཤིས་རྡོ་རྗེ་ལགས་ཀྱིས་གསུངས་ན། ཨ་ད་དེ་རིང་བློ་སྒྲིག་གི་གཞིས་ཁག་གསུམ་གྱི་ནང་ནས་བློ་སྒྲིག་དཔལ་འབྱོར་གླིང། ཨ་ནི་གཞིས་ཆགས་ཀྱི་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞིག་རེད་ཨ་ནི་དཔལ་འབྱོར་གླིང་གཞིས་ཆགས་དེ་སྤོག་ར་གྱི་ད་ལྟ་རྒྱལ་ས་གི་དཀྱིལ་མ་ལ་ཆགས་སྡོད་ཀྱི་ཡོད་རེད། ད་གཞིས་ཆགས་ཀྱི་ལོ་རྒྱུས་འདྲ་བོ་ཅིག་ཞུས་པ་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད་བོད་ས་ཡོངས་རྫོགས་ཀྱི་རྒྱ་དམར་དམར་པོ་གིས་བཙན་བཟུང་བྱས་ནས་ཀྱི་ད་བོད་མི་མང་པོ་ཞིག་ད་རྒྱ་བལ་འབྲུག་གསུམ་ནང་ལ་དེ་འདྲ་ཟེར་གྱི་སྐྱབས་བཅོལ་བ་སླེབས་བསྡད་ཡོད་རེད་དེ་ཡང་ད་ལྟ་ཨ་བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་ཀྱི་གཞིས་མི་ཚགས་བཞེངས་པ་རྣམས་སྔོན་མ་ལོ་ངོ་བཅུ་བཞི་ལྷག་ཙམ་བློ་སྨོན་ཐང་དེ་ལ་རང་དབང་སླར་གསོའི་གི་ཆེད་དུ་ཤུགས་ཡོད་པ་དེ་འཐབ་རྩོད་བྱས་ཡོད་རེད་དེ་ནས་རྒྱལ་བ་རིན་པོ་ཆེ་གིས་ད་དངོས་གནས་ཀྱི་བཀའ་བཞིན་གཞི་བཟུང་གི་འཚེ་མེད་ཞི་བའི་ལམ་ལ་ཤར་བསྐྱོད་བྱས་ནས་ཕྱིས་སུ་ད་ཅིག་མར་སྤོག་ར་ཁུལ་གྱི་ས་ཁུལ་ཁག་ལ་དེ་འདྲ་ཟེར་གྱི་ཨ་ནི་གཞིས་ཆགས་གཅིག་ཆགས་ཏེ། ཨ་ནི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལ་གཞིས་ཆགས་དེ་ཆགས་ཡོད་པ་དང་ཐོག་མར་དེ་ད་ལྟ་ལག་ཤེས་བཟོ་གྲྭ་ཞེས་ཨ་ནི་རྗེས་སུ་ད་གཞིས་ཆགས་ཀྱི་རྒྱལ་བ་རིན་པོ་ཆེ་ལ་ཨ་ནི། གཅིག་ཡ། ཐུགས་སྨོན་ཞུས་པ་གཞིར་བཟུང་གིས་ཨ་ནི་དཔལ་འབྱོར་གླིང་ཞེས་ཨ་ནི་མཚན་བཏགས་ནས་གཞིས་ཆགས་གཅིག་ཆགས་ཡོད་རེད་ཟེར་ཞུ་ཡས་ཡིན། ཁོང་གིས་གསུངས་དོན་གཙོ་བོ་ནི་དཔལ་འབྱོར་གླིང་གཞིས་ཆགས་ཚུགས་ནས་མི་ལོ་ལྔ་བཅུ་འཁོར་བ་དང་ད་ལྟའི་ཆར་དུད་ཚང་བརྒྱད་ཅུ་ཡས་མས་ཤིག་ཡོད་ལ། ད་དུང་མི་རབས་རྒན་པ་མང་པོ་ཞིག་འཚོ་གནས་སུ་ཡིན་པ། དམིགས་བསལ་གཞོན་སྐྱེས་མང་པོ་ཞིག་འདབ་ཕྱོགས་གཉིས་ལྡན་གྱི་ཤེས་ཡོན་སློབ་གསོ་གི་གོ་སྐབས་རག་སྟེ། ད་ལྟ་གནས་ཡུལ་རྒྱལ་ཁབ་དང་དེ་མིན་གྱི་རྒྱལ་ཁབ་ཁག་མང་པོའི་ནང་ཡོད་སྐོར་སོགས་གསུངས་སོང། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།